ང་བདེ་ཆེན་རྒྱ་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་གང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ་ཨན་མེ་རི་བྷི་ལོན་ཌོ་དང་ཀེད་བྷ་ཏེར་ཕི་ལེ་གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁ་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་སྟེ་ད་ལྟའི་གི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡཱ་གི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡཱ་ད་ལྟ་འདི་བོད་དོན་དར་རྒྱས་ཞེས་པའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ལ་ཡིན་ན་བདེ་ཆེན་ལགས་ང་གཉིས་ཀྱིས་བོད་རང་སྐྱོང་ལྗོངས་ཀྱི་སྲིད་གཞུང་གི་ནང་ལ་ལས་བྱེད་ཁོངས་སུ་ནི་བོད་པ་དང་རྒྱ་མི་བསྡུར་ཚད་སྐོར་དང་དེ་བཞིན་རྒྱ་ནག་གིས་བརྗོད་པའི་ནི་བོད་རང་སྐྱོང་ལྗོངས་ཀྱི་ཁྱབ་ཁོངས་སུ་རྫོང་དང་གྲོང་ཁྱེར་ག་ཚོད་ཡོད་མེད་དེ་འདྲའི་སྐོར་ལ་ང་ཚོས་བརྗོད་གླེང་ཞུས་པ་རེད་དེ་རིང་གི་ལེ་ཚན་འདི་ནང་ལ་ཡིན་ན་ཡ་རྒྱ་ནག་ནང་ལ་ཡ་བོད་རང་སྐྱོང་ལྗོངས་ལས་གཞན་པའི་གི་བོད་རིགས་རང་སྐྱོང་ས་ཁུལ་ག་ཚོད་ཡོད་རེད་དེའི་སྐོར་ལ་ཡ་བཀའ་འདྲི་ཞུས་ཡིན་བདེ་ཆེན་ལགས་ད་ལྟའི་དྲི་བ་འདི་དང་འབྲེལ་བའི་ཐོག་ནས་ཡ་དེབ་ནང་ག་རེ་ག་རེ་གསལ་འདུག་ཨ་ནི་དེ་ནས་ཆེ་ཇར་མི་ནི་གི་གྲོང་ཁྱེར་བོན་ནང་ཡོད་པའི་གི་བོད་རིག་པའི་མཁས་པ་ཐི་རི་དོ་དིན་ཁོ་རང་གིས་ག་རེ་གསུངས་གནང་འདུག་ལོ། ད་ལྟ་རྒྱ་ནག་ནང་ན་བོད་རང་སྐྱོང་ལྗོངས་ལས་ཨ་ནི་གཞན་པའི་བོད་རིགས་རང་སྐྱོང་ས་ཁུལ་ག་ཚོད་ཡོད་རེད་ཟེར་དེ་འདྲ་ཅིག་རེད་ཞེས་བྱ་ད་རྒྱ་ནག་ནང་ལ་ཨ་ནི་བོད་རང་སྐྱོང་ལྗོངས་ཕུད་པའི་ད་བོད་རིགས་རང་སྐྱོང་ཁུལ་བཅུ་རེད་ད་ག་ནང་བཞིན་བོད་རིགས་རང་སྐྱོང་རྫོང་གཉིས་རེད་ད་ག་ནང་བཞིན་ཟི་ཁྲོན་ནང་ལ་ཨ་ནི་དཀར་མཛེས་བོད་རིགས་རང་སྐྱོང། ཁུལ་ཟེར་རྔ་བ་བོད་རིགས་རང་སྐྱོང་ཁུལ་ཟེར་སྨི་ལི་བོད་རིགས་རང་སྐྱོང་རྫོང་རེད་ཡུན་ནན་གྱི་ཨ་ནི་བདེ་ཆེན་བོད་རིགས་རང་སྐྱོང་ཁུལ་རེད་ཀན་སུའུ་ནང་གི་ཨ་ནི་ཀན་ལྷོ་བོད་རིགས་རང་སྐྱོང་ཁུལ་རེད་ད་ག་ནང་བཞིན་དཔའ་རིས་བོད་རིགས་རང་སྐྱོང་རྫོང་རེད་ད་ག་ནང་བཞིན་མཚོ་སྔོན་ནང་གི་མགོ་ལོག་བོད་རིགས་རང་སྐྱོང་ཁུལ་ད་ག་ནང་བཞིན་ཡུལ་ཤུལ་ཨ་ནི་བོད་རིགས་རང་སྐྱོང་ཁུལ་དང་མཚོ་ལྷོ་བོད་རིགས་རང་སྐྱོང་ཁུལ་བཅས་ད་དུང་ཡིན་ན་རྨ་ལྷོ་བོད་རིགས་རང་སྐྱོང་ཁུལ་རེད་མཚོ་བྱང་བོད་རིགས་རང་སྐྱོང་ཁུལ

བོད་པའི་མི་འབོར་ཁྱབ་ཁོངས་ག་ཚོད་ཡོད་མེད་དེ་ནས་གསལ་པོ་ཞུ་རྒྱུ་དང་མཐོང་ཡ་ཡོད་པ་བཅས་ད་ག་ནང་བཞིན་བོད་པའི་ས་ཁོངས་ཁག་ཅིག་ཡིན་ན་རྒྱ་ནག་གི་ཞིང་ཆེན་འདྲ་མིན་ནང་ལ་ཡང་གཅིག་ཁ་བཅུ་གཅིག་རང་སྐྱོང་ཁུལ་ཟེར་རང་སྐྱོང་ཀྲོའུ་ཟེར་བ་དེ་འདྲའི་གི་ནང་བཅུག་བྱས་དེ་འདྲ་བྱས་བཞག་བྱས་ཙང་དེ་ད་བོད་རང་སྐྱོང་ལྗོངས་ཟེར་ཏེ་ཨ་ནི་ཁག་མང་པོ་གཅིག་ལ་དབྱེ་བ་ཕྱེས་རྗེས་གཅིག་རྒྱ་མིའི་ཞིང་ཆེན་རབ་མང་པོ་གཅིག་ནང་ལ་བོད་རང་སྐྱོང་ཀྲོའུ་བྱས་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་དང་བོད་པའི་ས་ཁོངས་མང་པོ་གཅིག

དབྱེ་འབྱེད་བྱས་བྱས་ནས་བོད་ཟེར་ཡས་དེ་བོད་རང་སྐྱོང་ལྗོངས་གཅིག་པུ་ལ་ནི་བོད་རང་སྐྱོང་ལྗོངས་བོད་པ་ཡིན་པའི་ངོས་འཛིན་བྱས། ད་ནི་གཞན་པ་འདི་གའི་ཏེ་གཅིག་གིས་བོད་པའི་ཁོངས་མེད་པའི་བཟོ་ཅིག་ཨ་ནི་རྒྱ་ནག་གི་གང་དག་བོད་པའི་ས་ཁོངས་འདི་གི་ཨ་ནི་ཞིང་ཆེན་གཞན་དག་རང་གི་ས་ཁོངས་ཡིན་པ་ཅིག་དེ་འདྲ་གི་བོད་ཨ་ནི་ཁ་བྲལ་དུམ་བུ་བཏང་ཡས་ཀྱི་ད་དམིགས་ཡུལ་དེ་འདྲ་ཅིག་ཡིན་ས་རེད།

བཤད་ཡོད་རེད་དེ་ཡིན་ནའི་བོད་རང་སྐྱོང་ལྗོངས་ལ་རང་སྐྱོང་ཁེ་དབང་རྩ་བ་ནས་མེད་པ་འདི་ལྟར་གསལ་པོ་ཞེ་པོ་ཅིག་བསྟན་བྱས་འདི་ཡོང་གི་ཡོད་རེད་འདི་ཡོང་དགོས་རེད་ཞུ་ཡ་རྒྱུ་མཚན་གཙོ་བོ་ཆེ་གང་ཡིན་ཟེར་ན་བན་དེབ་འདི་ནང་ལ་གསལ་ཡོད་རེད་དངོས་ཡོད་གནས་ཚུལ་ད་ག་རེད་གང་ཡིན་ཟེར་ན་རྒྱ་མིས་བོད་བཙན་བཟུང་བྱས་པ་ནས་ཚུན་གཅིག་གི་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་དབང་ཆ་ཆེ་ཤོས་འཛིན་མཁན་དེ་དམར་ཤོག་ཚོགས་པའི་འདི་ལྷན་ཁང་འདི་རེད་ལྷན་ཁང་འདིའི་འགོ་ཁྲིད་དང་པོ་འདི་རྒྱ་མི་གཅིག་གིས་བྱས་པ་ཅིག་མ་གཏོགས་བོད་པ་གཅིག་གིས་བྱས་པ་ད་ལྟ་བར་དུ་བྱུང་མྱོང་མེད་པ་ཅིག་རེད་བྱ་སྟངས་འདི་ཡིན་དུས་བོད་མི་རང་ལ་དབང་ཆ་ག

རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་རྒྱལ་ལེ་ཚན་གསན་བཞིན་ཡོད་པ་རེད། དྲི་བ་འདི་དང་འབྲེལ་བའི་ཐོག་ནས་ཡང་ཡང་བསྐྱར་ཅིག་བཀའ་འདྲི་ཞུ་ཡ་ལ་རྒྱ་ནག་ཁོ་རང་ཚོ་གི་འཛིན་སྐྱོང་གི་སྟངས་འཛིན་འོག་ལ་ཡོད་པ་ཡིན་ནའི་བོད་ཀྱི་ས་ཁུལ་ནང་ལ་ཡང་རང་སྐྱོང་གི་གནས་བབ་ཡོད་པའི་འཛིན་སྐྱོང་གི་མིང་འདྲ་མིན་དེ་འདྲ་བཏགས་ནས་ཆགས་དགོས་བྱེད་ཡ་དེ་རྒྱུ་མཚན་ད་གཙོ་བོར་ཅིག་ག་རེ་ཆགས་དགོས་ན། ད་རང་སྐྱོང་གི་གནས་བབ་ཡོད་ཟེར་དེ་གཙོ་བོ་གཅིག་ནི་ད་ཕྱི་ཕྱོགས་ལ་མི་རིགས་རང་སྐྱོང་ཆ་ཚང་ཡོད་པ་ཅིག་གི་བསྟན་ཡས་ཆེད་ཕྱི་ཕྱོགས་མི་ལ་བསྟན་ཡས་ཅིག་ཡིན་ནའི་དོན་དངོས་ཐོག་ལ་ད་ན་གོང་དུ་ཞུས་པ་ནང་བཞིན་མི་རིགས་རང་སྐྱོང་གི་གནས་བབ་འདིའི་ཐོག་ལ་འགོ་ཁྲིད་ཀྱི་གཙོ་བོ་ཨང་གི་དང་པོ་དེ་ཡིན་ན་རྒྱ་མིས་མ་གཞི་བོད་པས་བྱེད་ཀྱི་ཡོད་མ་རེད་བོད་པས་བྱེད་ཀྱི་ཡོད་མ་རེད་ཡིན་ནའི་སྲིད་གཞུང་གི་འགོ་ཁྲིད་དང་པོ་དེ་ག་དུས་ཡིན་ནའི་བོད་པ་བསྐོ་གི་ཡོད་རེད་ཡིན་ནའི་བོད་པ་སྲིད་གཞུང་འགོ་ཁྲིད་དང་པོ་དེ། དམར་ཤོག་ཚོགས་པ་ནང་ལ་སླེབས་དུས་གཞོན་པ་མ་གཞི་དང་པོར་ཆགས་ཡོད་མ་རེད་དེ་ཡིན་དུས་རྒྱ་མིས་ད་ག་དུས་ཡིན་ནའི་ཆ་བཞག་ད་རང་སྐྱོང་ལྗོངས་གཞུང་གི་སྐུ་གཙོ་འཛིན་ཡིན་ནའི་རེད་ཀྲུའུ་ཞི་ཟེར་ཡོད་ན་གང་ག་བོད་པ་ཡིན་ཟེར་བྱས་དཔེར་ན་སྔོན་མ་ཡིན་ན་རག་སྡིས་བྱས་ཡོད་རེད་ད་ག་ནང་བཞིན་རྡོ་རྗེ་ཚེ་བརྟན་བྱས་ཡོད་རེད་དེ་ད་ཁོང་ཚོ་གང་ལོ་མི་མང་སྲིད་གཞུང་གི་ད་ཀྲུའུ་ཞི་ཟེར་བ་རེད་གཙོ་འཛིན་ཟེར་བ་རེད་དེ་འདྲ་ཅིག་རེད་ཡིན་ནའི་ཚང་མ་ལོ་གཅིག་གི་དམར་ཤོག་ཚོགས་པའི་ནང་སླེབས་འགྲོ་དུས་གཞོན་པ་མ་གཞི་དང་པོ་དེ་ཆགས་ཡོད་མ་རེད།
དྲི་བ་འདི་དང་འབྲེལ་བའི་ཐོག་ནས་ད་ལྟ་བར་དུ་བོད་རང་སྐྱོང་ལྗོངས་ཀྱི་ཚོགས་ཆུང་ནང་ལ་ཡ། དྲུང་ཆེ་དང་པོ་དེ་རྒྱ་ནག་དམར་ཤོག་ཚོགས་པའི་ནང་ལ་ཡོད་པའི་བོད་མི་གཅིག་ད་ལྟ་བར་དུ་བསྐོས་མྱོང་ཡོད་རེད་ལོ། ད་ལྟ་རང་སྐྱོང་ལྗོངས་ཀྱི་ས་ཁུལ་ནང་ལ་འགོ་ཁྲིད་དང་པོ་བོད་མི་དང་པོ་ད་ལྟ་གཅིག་ཀྱང་ད་ལྟ་བསྐོས་མྱོང་ཡོད་མ་རེད་གཅིག་ཀྱང་བསྐོས་མྱོང་ཡོད་མ་རེད། བྱས་ཙང་ད་ལྟ་གོང་དུ་ད་ལྟ་དྲུང་ཆེ་དང་པོ་སྐོར་ལ་གསུངས་ཙང་ད་ད་ལྟ་དེབ་ནང་ལ་ཡང་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་ཁག་ནང་ལ་ཡང་བོད་མི་རྒྱ་ནག་དམར་ཤོག་ཚོགས་པའི་ཁོངས་གཏོགས་ཡིན་པ་ཅིག་ཡིན་ན་དྲུང་ཆེ་དང་པོ་ལ་མ་བསྐོས་པའི་རྒྱུ་མཚན་ཁོ་ཚོས་ག་རེ་བཤད་འདུག་ལོ།
ད་རྒྱ་ནག་གིས་དེ་ག་རེ་བཤད་ཡོད་རེད་ཟེར་འདི་མི་མ་བསྐོ་ཡས་དེ་ཧ་ལས་གའི་ཡོད་མ་རེད་རྒྱུ་མཚན་གང་ཡིན་ཟེར་ཀྲུང་གོ་གུང་ཁྲན་ཏང་གི་སྒྲིག་འཛུགས་ཁག་ནང་ལ་མི་རིགས་དབྱེ་བ་གའི་ཡོད་མ་རེད་མི་རིགས་གང་ཡང་རུང་བ་ཅིག་གིས་ཨང་ཏང་ཡོན་ཕོ་མོ་ཏང་ཡོན་ཟེར་དགོས་དེ་ཡིན་སྟབས་དམར་ཤོག་ཚོགས་པའི་ཚོགས་མི་ཟེར་དགོས་རེད་ཕོ་མོ་གང་རུང་ཅིག་གིས་ཡིན་ན་ཏང་གིས་ཨ་ནི་གཏན་འབེབས་བྱས་པའི་ཨ་ནི་སྒྲིག་ཡིག་དང་འོས་ཆོས་ཚང་ཡོད་ན་ཏང་གི་ལས་བྱེད་བྱས་ཆོག་གི་རེད་ཟེར་བྱས་ད་ལྟ་བསྟན་ཡོད་རེད་དེ་ཡིན་སྟབས་ཧ་ལམ་ཅིག་གིས་འོས་ཆོས་ཚང་གི་མེད་པས། མཐའ་མར་བསྟན་གི་མེད་འགྲོ་འོས་སྦྱོར་ཚར་ན་གུང་ཁྲན་ཏང་གི་ལས་བྱེད་མཇལ་ཆོག་ཡོད་ཟེར་ཅེས་དེ་འདྲས་གཅིག་བཤད་ཤ་རྒྱ་མི། ད་ལྟའི་གི་གནད་དོན་འདི་དང་འབྲེལ་བའི་ཐོག་ནས་དྲི་བ་གཞན་ཅིག་ཞུ་ཡ་ལ་ཡ། རྒྱ་ནག་གིས་གྲངས་ཉུང་མི་རིགས་ལ་གཅིག་སྲིད་ཇུས་ག་རེ་རེད་ཟེར་ཡོད་ན།
ད་རྒྱ་ནག་གིས་གྲངས་ཉུང་མི་རིགས་ལ་རྒྱ་ནག་ཁོ་རང་ཚོས་བྱས་ན་དམིགས་བསལ་གྱི་གནས་བབ་སྤྲད་ཡོད་ཟེར། ད་དམིགས་བསལ་གནས་བབ་དེ་ནི་རྒྱལ་ཁབ་ཀྱི་ནང་སྲིད་ལ་ཡིན་ན་ཨ་ནི་འཛིན་སྐྱོང་སྡེ་ཚན་རང་སྐྱོང་གི་འཛིན་སྐྱོང་སྡེ་ཚན་ཞིང་ཆེན་རིམ་པ་དང་གཅིག་པ་ཡིན་པ་ཨ་ནི་གཅིག་ཁུལ་རྫོང་རིམ་པ་ཟེར་རོ།

དེ་འདྲ་སོང་ཙང་ད་ད་ལྟ་ང་རང་ཚོ་གོང་དུ་གསུངས་པ་ནང་བཞིན་རེད་ད་ལྟའི་སྤྱི་བཏང་རྒྱ་ནག་གི་ལངས་ཕྱོགས་འདི་བོད་ཀྱི་ས་ཁུལ་འདི་བོད་རང་སྐྱོང་ལྗོངས་རེད་འཛིན་སྐྱོང་གི་རང་སྐྱོང་ས་ཁུལ་མང་པོ་ཞིག་ལ་བགོས་པ་འདི་བོད་འདི་དུམ་བུར་བགོས་ནས་ཡ་འཛིན་སྐྱོང་བྱེད་ཡ་གི་ད་ད་བོད་རིག་པའི་མཁས་པ་ཐེ་རི་དོ་དིན་ཁོ་རང་གིས་གསུངས་བཞག་འདི་དང་ད་ཏག་ཏག་རེད་འདུག་བ། དེ་དང་ཆབས་ཅིག་ད་དེ་རིང་ང་ཚོའི་ལེ་ཚན་འདི་དེ་མཇུག་སྒྲིལ་ཞུ་ཡ་དང་ཡ་ང་ཚོའི་ལེ་ཚན་རྗེས་མ་དེ་ནང་ཡིན་ན་སྐབས་དེ་དུས་ཀྱི་བོད་ནང་གི་རིག་གཞུང་དང་སློབ་གསོའི་སྐོར་ལ་ཡ་ང་ནས་བགྲོ་གླེང་མུ་མཐུད་ཞུ་གི་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་གནང་བར་ཐུགས་རྗེ་ཆེ།